ག་ཟེར་འཇིག་ཚོགས་ལ་སོགས་པ་ལྟ་བ་ལྔ་དང། འཇིག་རྟེན་པའི་ལྟ་བ་དང་སློབ་པའི་ལྟ་བ་མི་སློབ་པའི་ལྟ་བ་རྣམས། སྡོམ་པས་ག་ཟེར་ལྟ་བ་སྡོམ་པས་བརྒྱད་ཡོང་གོ་འདུག་བ། དེ་དག་ལྟ་བ་རེད་ལབ་རེད་བ། ད་སྐབས་འདིར་ལྟ་བ་ཡིན་པའི་དོན་གྱིས་བཞག་ཟེར་གོ་རེད་བ། དོན་གྱིས་བཞག་ན་ཡག་མ་ལྟ་གོ་རེད། ཡང་ལྟ་བ་ཡིན་པའི་དོན་གྱིས་བྱས་ན་ཚོ་ག་ཟེར་དེ་སླེ་ཟེར། རོབ་ཙམ་རིགས་ག་ཟེར་ང་མ་ཕྱིན་མ་རེད། ད་མིག་དེ་ག་ཟེར་མིག་གི་དབང་པོ་དེ་ལྟ་བ་ཡིན་ཏེ་གཟུགས་ལ་ལྟ་བ་ཡིན་པའི་ཕྱིར་ཟེར། ད་ཆོས་ཁམས་ཀྱི་ཕྱོགས་གཅིག་ག་ཟེར་ན་ལྟ་བ་ཡིན་ཏེ་ག་ཟེར་ན། ཡུལ་ལ་ངེས་པར་རྟོག་པ་ངེས་པར་རྟོག་པ་ཡིན་པའི་ཕྱིར་ལ་རེ་བ་ད་དུ་དུ་ན་ཡུལ་གཟུགས་ལ་ལྟ་བའམ་ངེས་པར་རྟོག་པ་གང་རུང་དེ་ག་ཟེར་ན་སྐབས་དེ་ག་ཟེར་ན་ལྟ་བ་ཡོད་མེད་ཀྱི་ན་ལྟ་བ་གི་དོན་ཡིན་ཟེར་ན་ད་དུ་འདྲ་གཅིག་ལབ་རྒྱུ་རེ་དོགས་ཨ། རང་གཟུགས་གང་ལ་ཁ་བཟུགས་ཅི་ལྟ་དང་རེ་བ། མིག་གིས་གཟུགས་ལ་ལྟ་བའི་ཕྱིར་དང་ཆོས་ཁམས་ཀྱི་ཕྱོགས་གཅིག་ནི་ཡུལ་ལ་ངེས་པར་རྟོག་པའི་ཕྱིར་ངོ་བོ་དེ་རེད། ད་འདུག་སེ་ལབ་ན་རེ་བ། ལྟ་བ་ན་སྐབས་འདིའི་ལྟ་བ་ཁམས་བཅོ་བརྒྱད་ནང་གི་ལྟ་བ་ཡིན་པའི་དོན་དེ་ལ་ག་རེ་བྱ་རྒྱུ་རེད། ལྟ་བ་ཡིན་པའི་དོན་དེ་ལ་ཨ་ནི་ཡུལ་གཟུགས་ལ་ལྟ་བའམ་ཡང་ན་ག་རེ་རེད་ངེས་པར་རྟོག་པ་གང་རུང་ཡིན་པའི་རྒྱུ་མཚན་ཡིན་པ་དང། ཨ་ནི་ལྟ་བ་ཡིན་ན་མིག་ལ་ལྟ་བ་དང་ངེས་པར་རྟོག་པ་གང་རུང་ཡིན་པས་ཁྱབ་པ་དང་མིག་ལ་ལྟ་བ་དང་ངེས་པར་རྟོག་པ་གང་རུང་ཡིན་ན་ལྟ་བ་ཡིན་པའི་ཕར་ཁྱབ་པ་ཡོད་པར་ཐལ།

གཟུགས་ཡོད་ཚད་ཁོ་ཁ་རྒྱུག་ཏུ་བ་མིག་མིག་དེ་གཟུགས་ཡོད་ཚད་བ་ལྟ་བུ་དུ་མ་འདོགས་གཟུགས་ཡོད་ཚད་དེ་མ་བདེར་བྱས་མིག་ཤེས་དེ་གཟུགས་མཐོང་མི་འདུག་བ། ད་ལི་ཨ། ལྟ་བ་རེད་བ། མིག་གི་རྣམ་པར་ཤེས་པ་ཆོས་ཅན་ལྟ་བ་ཡིན་པར་ཐལ། ཡང་ན་ལྟ་བ་དེ་ལ་གར་ཟེར་ན་མིག་གི་དབང་པོ་དང་ཆོས་ཁམས་ཕྱོགས་གཅིག་ལ་ལྷག་པར་གཞོལ་བ་དང། ཡ། འདི་ལྟ་འདི་ཅིག་བཏང་གོ་ར་འདི་འོ་འདི་ཅིག་ལག་གོ་འདི་ལག་པོ་འདུག་ག་ཟེར་དོགས་གཅོད་ཁ་ཅིག་ན་འདི་ཡོང་གོ་འདུག་མིག་ཤེས་ཆོས་ཅན་ཟེར་འདི་བཏང་ཟིན་བཏང་ཞིག་བཏང་འདུག་འདི་ལྟ་འདི་གང་དང་ཡང་ཅིག་བཏང་འདིར་བ་འདི་ཐ་སྙད་ཡང་འདི་ཚོ་གནོད་གོ་འདུག་གལ་སྲིད་ལྟ་བ་མེད་ཟེར་ན་མིག་ཤེས་ཀྱིས་གཟུགས་ལ་མ་བལྟས་ཟེར་ཐ་སྙད་འདི་ཚོ་གནོད་གོ་འདུག་བ་ད་འདུག་ཟེར། འདུག་ཟེར། ད་འོ་ན་སྐབས་འདི་ལྟ་བ་ཡིན་ན་ཟེར་བ་ལྟ་བ་བརྒྱད་པོ་ལྟ་བ་དེ་དག་གང་རུང་ཡིན་ན

རེད་བ། ད་འདི་ཁོ། སྟོང་ཉིད་མངོན་སུམ་རྟོགས་ནས་གང་ཟག་བདག་མེད་མངོན་སུམ་རྟོགས་ནས་གྲུབ་མཐའ་སོ་སོའི་མི་འདྲ་བ་ཁྱད་པར་ཞོག་རེད། བྱེ་བྲག་སྨྲ་བ་ལྟ་བུ་ཡིན་ན་ག་རེ། མི་རྟག་པ་མངོན་སུམ་རྟོགས་ནས་དག་གི་ཡིན་པས་འདུས་བྱས་གར་ཟེར་ན། འདུས་བྱས་མངོན་སུམ་རྟོགས་ནས་བདག་མེད་མངོན་སུམ་རྟོགས་ཟེར་ཞོག་བྱེ་བྲག་སྨྲ་བ་རྟོག་བསྟན་པ་ཡིན་ན། ད་ག་ཟེ། འོ་ལགས་སོ་འདི་རྟོག་པ་ཡིན་ན་ངེས་རྟོག་ནི་ག་རེ་མི་ཁྱབ་རེད་རྟོག་པ་ཡིན་པས་ཁྱབ་རེད་བ་རྟོག་པ་དེ་ལ་གསུམ་བཞག་སོང། ངོ་བོ་ཉིད་ཀྱི་རྟོག་པ་དང་ངེས་རྟོག་དང་རྗེས་དྲན་གི་རྟོག་པ། ད་ངེས་རྟོག་དང་རྗེས་དྲན་གི་རྟོག་པ་ཡིན་ན་ག་རེ་མི་ཁྱབ་རྟོག་པ་ཡིན་པས་ཁྱབ་རེད་བ། འོ་ཡ། ཉན་ཐོས་མཐོང་ལམ་བར་ཆད་མེད་ལམ་ཆོས་ཅན་ད།

མིག་དང་ཆོས་ཀྱི་ཁམས་ཕྱོགས་ལྟ་བ་ཡིན་ཏེ། འདི་སྐབས་འདི་དོན་ལྟ་བ་འདི་རེད་བ་ད། འདི་སློབ་པའི་ལྟ་བ་བཞག་སོང། ཆོས་ཀྱི་ཁམས་ཕྱོགས་འདི་ལ་ལྟ་བ་ག་ཚོད་བཞག་རེད། འཇིག་ཚོགས་ལྟ་ལྔ་བཅས། ཨན། འཇིག་རྟེན་པའི་ལྟ་བ་བཅས་སློབ་པའི་ལྟ་བ་མི་སློབ་པའི་ལྟ་བ་འདི་བརྒྱད་བཞག་རེད་བ། འདི་བརྒྱད་ནང་གི་སློབ་པའི་ལྟ་བ་འདི་རེད་བ། འོ་ཇི་སྲིད་སློབ་པའི་ལྟ་བ་ཡིན་ན། དེ་ཆོས་ཀྱི་ལྟ། འོ་ལགས་སོ་སྐབས་འདི་བྱེད་པའི་གཟུགས་ལ་ཡུལ་གཟུགས་ལ་ལྟ་བའམ་ངེས་པར་རྟོག་པ་གང་རུང་ཡིན་པ་ད་སྐབས་འདི་དོན་གྱི་ལྟ་བ་ཡིན་པའི་ཕྱིར་ཡ། རེད་བ། ཨ། སྐབས་དེ་བསྟན་གྱི་ལྟ་བའི་དོན་དེ་ལ་ཡུལ་གཟུགས་ལ་ལྟ་བ་དང་ངེས་པར་རྟོག་པ་གང་རུང་དུ་བཞག་རྒྱུ་མ་ཡིན་པར་ཐལ། འོ་ན་སྐབས་དེའི་ལྟ་བའི་དོན་མེད་པ་དང་རྩ་བའི་གདམས་ཀྱི་ཤོ་ཚ་མ་རེད། ཆོས་ཁམས་ཀྱི་ཕྱོགས་གཅིག་སུ་དང་ལྟ་བ་བརྒྱད་དེ་རེད་བ་ཡ། ཆོས་ཁམས་ཀྱི་ཕྱོགས་གཅིག་ལྟ་བ་རེད་ཟེར་ལྟ་བ་དེ་ལ་ག་ཚོད་བཞག་སོང། བརྒྱད་བཞག་སོང་ཨོ་དེ་རེད་ད། ད་ཡང་དེ་འདྲའི་ལྟ་བ་བརྒྱད་པོ་དེ་ཆོས་གཅིག་སུ་དང་ལྟ་ངེས་པར་རྟོག་པ་ཆགས་ཀྱི་འདུག་བ།

ཡོངས་སུ་ཚོལ་བའི་རྣམ་པ་ཅན་མ་ཡིན་པའི་ཞེས་ཟེར། དེ་དང་པོ་ལྟ་བ་མ་ཡིན་པར་ཐལ་ཡོངས་སུ་ཚོལ་བའི་རྣམ་པ་ཅན་མ་ཡིན་པའི་ཕྱིར། ད་གོང་ཐོབ་ཅིག་ང་ཚོས་ཅིག་འབྲས་བུ་རེ་ཅིག་ཡོངས་སུ་ཚོལ་ཡག་གི་རྣམ་པ་ཅན་མ་རེད་ལྟ་བ་དེ་ལ་རྟོག་བཅས་དགོས་རེད་ལབ་ད་འདི་ག་རེ་ལྟ་བ་དེ་རེད་ཟེར་ན་འོག་ལ་གནས་བདུན་པའི་ནང་བཤད་ཀྱི་ལྟ་བ་འདི་ག་རེ་ཡོངས་སུ་ཚོལ་བའི་རྣམ་པ་ཅན་མ་རེད། བར་ཆད་མེད་ལམ་བརྒྱད་པོ་ནི་ལྟ་བ་ཡིན་ཏེ་ཡོངས་སུ་ཚོལ་བའི་རྣམ་པ་ཅན་རེད་ཤེས་པ་མ་ཡིན་ཏེ་རང་ངོས་ཀྱི་ཐེ་ཚོམ་མ་སྤངས་པའི་ཕྱིར་ལབ་རེད། ད་དྲི་མེད་ཟེར་བ་འདི་ག་རེ་ཟེར་ན་ཨ་ནི་ཤེས་པ་རེད།

ད་འདི་སྐབས་སུ་ལྟ་བ་འདི་གཙོ་བོ་ག་རེ་ཟེར་ན་ཡུལ་གཟུགས་ལ་ལྟ་བ་དང་ག་རེ་རེད། ཨང་ཅིག་ངེས་པར་རྟོག་པ་ད་ངེས་པར་རྟོག་པའོ་ཟེར་ནས་ད་ལྟ་གྱ་བ་མེད་དེ་ཡིན་ཅིག་ངེས་རྟོག་ལ་ག་རེ་དགོས་རེད་ད་རྟོག་པ་དགོས་རེད་བ་ངེས་རྟོག་དོན་ག་ཚོད་བཞག་སོང་སོ། དེ་དག་ཡིད་ཀྱི་ཤེས་རབ་གཡེང་ཡིད་ཀྱི་དྲན་པ་ཐམས་ཅད་དོ། བྱས་ཙང་ད་ངེས་རྟོག་དོན་དང་རྗེས་དྲན་རྟོག་པའི་དོན་ག་ཚོད་བཞག་ཚར་རེད་བ་དེ་མ་ཕྲེང་ཡོད་འདུག་ག་ལ་དེ་ལ་ཡིན་ཅིག་མིན་ཅིག་ག་རེ་རེད་རྟོག་བཅས་རྟོག་བཅས་ག་ཟེར་ན་ནམ་རྒྱུན་ང་ཚོས་ག་ཚོད་རྟོག་བྲལ་དང་རྟོག་བཅས་ཟེར་ཡག་དེའི་རྟོག་པ་དེ་གོ་དགོས་འདུག་ག་བྱས་ཙང་བར་ཆད་མེད་ལམ་དུ་སོ